རྣམ་པ་ལྷན་རྒྱས་སྐུ་ཁམས་བཟང་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་ལས་རིམ་གྱི་ལེ་ཚན་བུད་མེད་ཐོག་དེ་རིང་རྒྱ་གར་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་ཡོད་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་བུད་མེད་ཐོག་མ་ཚེ་རིང་དབྱངས་སྐྱིད་ལགས་གདན་འདྲེན་ཞུས་ནས་སྲིད་བྱུས་ཉམས་ཞིབ་ཁང་གི་སྐོར་དང་ཉམས་ཞིབ་དེའི་ནང་དུ་བུད་མེད་ཀྱི་མཉམ་ཞུགས་ཀྱི་སྐོར་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲི་ཞུ་ལས་བྱེད་ཀྱི་ནང་ལ་བུད་མེད་ཀྱི་འགན་དབང་དང་འགྱུར་ལྡོག་སོགས་ལ་གཟིགས་ཞིབ་ཞིག་ཞུ་གི་ཡིན། ཚེ་རིང་དབྱངས་སྐྱིད་ལགས་ནི་བོད་ས་རྒྱ་ནག་གིས་བཙན་འཛུལ་བྱས་པའི་ལོ་རབས་ཀྱི་རྗེས་སུ་བཙན་བྱོལ་རྒྱ་གར་ལྷོ་ཕྱོགས་སུ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་གི་ལོར་འཁྲུངས་པའི་བོད་པའི་མི་རབས་རྗེས་མའི་བུད་མེད་ཞིག་དང། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔའི་ལོར་དགོང་ལོ་ཉི་ཤུ་རྩ་བཞི་ནས་བཟུང་བཙན་བྱོལ་བོད་གཞུང་ནས་དབུ་ཚུགས་ཏེ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲི་ཞུ་ལས་བྱེད་ད་ཆ་མི་ལོ་ཉི་ཤུ་རྩ་བཞི་ཙམ་གནང་ཟིན་པ་མ་ཚད་མུ་མཐུད་གནང་བཞིན་པ་རེད་འདུག། ཚེ་རིང་དབྱངས་སྐྱིད་ལགས་ལ་བཀའ་འདྲི་ཞུ་རྒྱུའི་གོ་སྐབས་དང་དུས་ཚོད་གནང་བར་ཐུགས་རྗེ་ཆེ་གནང། ཨེས། ང་ལ་གོ་སྐབས་གནང་དེར་ཐུགས་རྗེ་གནང་ཞུ་ཡས་ཡིན་ལགས། ཐོག་མ་དེ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ཞུ་དུས་ག་པར་ཡོད་རེད་ག་རེ་རེད་ག་འདྲས་རེད་ངོ་སྤྲོད་གནང་རོགས་གནང། ཨེས། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ལས་ཁུངས་དེ་རྡ་རམ་ས་ལའི་གངས་ཅན་སྐྱིད་གཤོངས་ནང་ལ་ལས་ཁུངས། ཐོག་བརྩེགས་ལྔ་ཅན་ཅིག་བསྐྱོན་གནང་ཡོད་རེད་ངེད་ཅག་ཨ་འདིའི་ནང་ལ་ང་ཚོའི་ལས་ཁུངས་དེ་ཆགས་ཡོད་རེད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་དེ་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བ་གཉིས་པའི་ཚེས་བཅོ་ལྔ་ཉིན་མོ་གསར་གཏོད་ཀྱི་རྣམ་པའི་སྒོ་ནས་དངོས་སུ་ཕྱག་ལས་གནང་འགོ་བཙུགས་རེད། དེ་གོང་ལ་ཡོངས་གྲགས་ལ་ཉམས་ཞིབ་ལས་ཁུངས་ཞུ་གི་ཡོད་རེད། དེ་དུས་བདེ་སྲུང་ལས་ཁུངས་ཀྱི་ཁྱབ་ཁོངས་འོག་ལ་ཡོད་རེད། བདེ་སྲུང་བོད་གནས་ཉམས་ཞིབ་ཁང་ཞེས་སུ་ཞུ་གི་ཡོད་རེད་ལ་མིང་ལ། ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ལ་བཀའ་ཤག་སྐབས་བཅུ་བཞི་པས་བོད་གནས་ཉམས་ཞིབ་ཁང་གི་ལས་ཀའི་ངོ་བོ་དང། ལས་བྱེད་ཀྱི་དེ་ལ་ནི་ཆེན་པོ་འགྱུར་བ་བཏང་གནང་བྱས་ནི། ད་ལྟ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ཆགས་པ་རེད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་དེ་ག་རེ་དམིགས་ཡུལ་ག་རེ་རེད། ང་ཚོའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་དམིགས་ཡུལ་རིམ་པ་ཁ་ཤས་ཡོད་པ་ནས་དང་པོ་དེ་ལ་བོད་དང་བོད་མིའི་གནད་དོན་ཉམས་ཞིབ་བྱེད་པའི། སྒོ་ནས་ཨ་ནི་རྒྱལ་སྤྱིའི་སྡིངས་ཆའི་སྟེང་ལ་གླེང་སློང་བྱས་རེད་བགྲོ་གླེང་བྱས་འདི་གཅིག་བྱས། དེ་ནས་ཨ་ནི་གཉིས་པ་དེ་ལ་ནི་བོད་པའི་གི་ན་གཞོན་ཉམས་ཞིབ་པ་གང་མང་གསོ་སྐྱོང་གནང་ཡ་ཆེད། དེ་ནས་རིམ་པས་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་བཀའ་ཤག་ནས་ཆབ་སྲིད་ཡིན་ན་རེད་ཤེས་ཡོན་ཡིན་ན་རེད་སྤྱི་ཚོགས་རེད་དེ་ག་ནང་བཞིན་དཔལ་འབྱོར་སོགས་དང་འབྲེལ་བའི་སྲིད་ཇུས་གང་ཞིག་གཏན་འབེབས་མ་གནང་གོང་ལ་འདི་གའི་དེ་ཉམས་ཞིབ་མཐིལ་ཕྱིན་པ་ཅིག་གནང་བྱས་བཀའ་ཤག་ལ་དེ་རྗེས་རྒྱབ་གཉེར་ཕུལ་རེད་ལ། ཨ་ནི་སྲིད་ཇུས་ཉམས་ཞིབ་ཁང་གི་ཉི་མ་ཉི་མའི་ལས་དོན་དང་སྤྱི་བཏང་གི་མཛད་རིམ་ག་འདྲེ་ཡོད་རེད་ལ། ད་ལྟའི་ཆར་ལ་ང་ཚོ་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་ལ། ཉམས་ཞིབ་པ་ལས་བྱེད་ཞུ་བ་རེད་ད། འབུམ་རམས་པ་གསུམ་བཅས་དེ་མིན་ཆེད་ལས་ཉམས་ཞིབ་པ་འདྲ་ཞིག་བྱས། ཁོང་རྣམ་པ་བརྒྱད་འདྲ་ཞིག་ཡོད་རེད་ལ། དེའི་སྒང་ལ་ཨ་ནི་འཛིན་སྐྱོང་ལ་ཕྱག་ལས་གནང་མཁན་ལས་བྱེད་བཞི་འདྲ་ཞིག་ཡོད་རེད། ཨ་ནི་ཁོང་རྣམ་པ་ད་ལྟ་ཉམས་ཞིབ་དང་བརྗོད་གཞི་འདྲ་ཞིག་ཡོད་རེད་ཅེ་ན། ད་ལྟའི་ཆར་ད་བོད་ནང་གི་འཛུགས་སྐྲུན་ལས་གཞི་རེད། བོད་ནང་གི་ཁོར་ཡུག་གི་གནས་སྟངས་རེད། བོད་ཀྱི་སྐད་ཡིག་རེད། སྤྱི་ཚོགས་དྲ་རྒྱ་དང་ཡང་བོད་ཀྱི་འཐབ་རྩོད་སྐོར་ལ་རེད། བོད་བཟོའི་སྤྲུལ་སྐུ་བྱས། བོད་ཀྱི་རྒྱལ་རབས་ལོ་རྒྱུས་བཅས། རྒྱ་དཀར་ནག་གཉིས་ཀྱི་འབྲེལ་ལམ་བྱས། རྒྱ་ནག་གཞུང་གི་སྒྲོམ་གཞི་དང་ཡང་བོད་རང་སྐྱོང་ལྗོངས་དང། འདི་གའི་ཐད་ལ་ཉམས་ཞིབ་གནང་རྗེས་ལོ་གཅིག་ལ་ཐེངས་མ་གཉིས། བོད་ཡིག་གཅིག་དང་དབྱིན་ཇི་གཅིག་བཅས་ཉམས་ཞིབ་ཀྱི། དུས་དེབ་ཅིག་འདུག་སེ་འདོན་གནང་གི་ཡོད་རེད་ལགས། ཉམས་ཞིབ་གནང་བའི་གྲུབ་དོན་སྙན་ཐོ་དེ་གས་རྒྱལ་སྤྱིའི་སྡིངས་ཆའི་སྟེང་ལ་དུ་གླེང་སློང་གནང་ཡ་དེ་འདྲའི་དང་ཡང། དུས་དེབ་དང་ཡང་ཚགས་པར་རེད་ཡང་བརྙན་དེབ་དེ་གས་ནང་ལ་ཡང་ཉམས་ཞིབ་ཀྱི་སྙན་ཐོ་འདུག་སེ་འདོན་གནང་འབྲི་གནང་བཞིན་པ་རེད་ལ།
སྲིད་བྱུས་ཉམས་ཞིབ་ཁང་ཉིས་སྟོང་བཅུ་གཉིས་ལོ་ལ་རྩ་འཛུགས་བྱུང་བའི་དུས་ནས། ཉམས་ཞིབ་པ་དང་ལས་བྱེད་ཐད་ལ་ཕོ་མོ་གཉིས་ཀ་ཡོད་ནའི་བུ་མོ་ཉུང་བ་འདྲ་བོ་ཞིག་བུད་མེད་ཉུང་བ་འདྲ་བོ་ཞིག་འདུག་ཨ། བློ་གྲོས་དང། བློ་གྲོས་དང་བསམ་ཡོད་ཀྱི་བསྟི་གནས། དེའི་འགན་འཛིན་བུད་མེད་དང་པོ་དེ་སྐུ་ཉིད་བསྐོ་བཞག་བྱུང་པའི་དུས་དེར་ག་འདྲ་བྱུང་གནང་སོང་ངས། གདོང་ལེན་གནང་དགོས་ཡ་དེ་ག་འདྲ་འདུག་གས་ལགས། ཐོག་མར་ཉིས་སྟོང་བཅུ་གཉིས་ལོར་དུ་ཕྱག་བཏབ་གནང་བྱས་ནས། དེ་དུས་བུད་མེད་ཉམས་ཞིབ་ཉམས་ཞིབ་གནང་མཁན་གཉིས་བྱུང་ཤག། གཉིས་ནས་ནི་གཅིག་ད་ནི་ཤེས་རིག་ལས་ཁུངས་དུ་གནས་སྤོ་གནང་རྗེས་གཅིག་ལས་བྱེད་ནས་དུ་རྩ་དགོངས་ཞུས་གནང་རེད་ད་ད་ལྟའི་ཆ་ལ་ད་ཉམས་ཞིབ་བརྒྱད་ཡོད་པའི་ཁོངས་ནས་བུད་མེད་གཅིག་ལས་ཡོད་མ་རེད་ལ། ཨ་ནི་ད་ཡིན་ནའི་བུད་མེད་ཉམས་ཞིབ་གནང་མཁན་དུ་ལྷག་པར་དུ་ད་བོད་ནང་གི་བུད་མེད་ཀྱི་གནས་སྟངས་སྐོར་ལ་ཉམས་ཞིབ་གནང་ཡ་དེ་གལ་ཆེན་པོ་ཡིན་ཙང་ཨ་ནི། ཉེ་བའི་ཆ་ལ་ང་ཚོས་ད་ལྟ་བོད་ནང་གི་བུད་མེད་གནས་སྟངས་སྐོར་ལ་ཉམས་ཞིབ་གནང་ཡའི་ཆེད་དུ་བུད་མེད་ཀྱི་ཉམས་ཞིབ་པ་ཅིག་ཆེད་དུ་མངགས་ནས་འདུག་ད་ད་ལྟ་སྤྱི་ཟླ་ལྔ་པའི་ཚེས་བཅུ་འདུག་ལས་བཅར་ཞུས་གནང་གི་ཡོད་ལ། རྩ་བའི་ད་ལྟ་ཉམས་ཞིབ་བསྟི་གནས་ཁང་ཁོ་རང་གསར་པ་ཡིན་ཙང་ནི་ད་ལྟའི་ཆ་ལ་ལོ་བདུན་ཁོ་ན་འགོར་རེད། དེ་བཞིན་ནི་ད་ད་ལྟ་ད་ལྟ་བར་དུ་བུད་མེད་གསུམ་ལས་བྱུང་ཡོད་མ་རེད། ད་ཡིན་ནའི་རིམ་པས་ད་བུད་མེད་བུ་དང་བུ་མོ་གཉིས་གྲངས་ཀ་ད་གཅིག་པ་མེད་ནའང་ད་བུ་ལས། ཧེ་བག་ཞེ་དྲག་མེད་པ་གཅིག་འདུག་བྱ་ཡག་གི་ང་རའི་ངོས་ནས་འདུག་རེ་བ་ཞུ་གི་ཡོད་ལ། གདོང་ལེན་གནང་ཡས་དེ་ལ་ནི་ང་རའི་ངོས་ནས་འདུག་སེ་ད་འདས་པའི་ཟླ་བ་དྲུག་ལས་ཀ་བྱེད་པའི་ཉམས་མྱོང་ལ་འདུག་སེ་ལྟ་དུས་པ་ལ། ཕྱི་ནང་གཉིས་རིམ་པ་གཉིས་འདྲ་ཅིག་ཆགས་ཀྱི་འདུག་དང་པོ་དེ་ལ་ནི། ཕྱིའི་གི་ཐོག་ནས་ཞུས་པར་བྱས་ན་ནི་ད་ལྟ། ང་ཚོ་ཉམས་ཞིབ་པ་ཚོ་ཉམས་ཞིབ་གནང་རྗེས་སོ་སོའི་ཉམས་ཞིབ་ཀྱི་སྙན་ཐོ་དེའི་སྐོར་ལ་ནི་རྒྱལ་སྤྱིའི་སྡིངས་ཆའི་སྟེང་ལ་ནི་གླེང་སློང

ནང་གི་གདོང་ལེན་ནི་ནང་ལོགས་ནས་གདོང་ལེན་གནང་ཡས་དེ་གནད་དོན་དེ་གཅིག་ག་རེ་ཆགས་འདུག་ཟེར་ན་ད་ལྟ་ང་ཚོ་ཨ་ནི་རྒྱ་ཡིག་ནང་ལ་ད་ཉམས་ཞིབ་ཀྱི་ད་བོད་ནང་གི་གནས་སྟངས་སྐོར་ད་ཉམས་ཞིབ་རྒྱུ་ཆ་ད་གཙོ་ཆེ་བ་དེ་ཚོ་རྒྱ་ཡིག་ནང་ལ་ཡོད་ཡིན་ཙང་ནི་རྒྱ་ཡིག་ནང་ལ་ཉམས་ཞིབ་གནང་མཁན་དེ་ལས་བྱེད་དེ་དཀོན་པོ་ཞེ་དྲག་རེད་བཤད་རྩ་བའི་ང་ཚོའི་ད་འདི་ན་རྒྱ་ཡིག་སློབ་སྦྱོང་མཐོ་རིམ་སློབ་སྦྱོང་བྱེད་མཁན་དེ་འདྲའི་ཉུང་ཉུང་ཡོད་ཡོད་མ་རེད་ཡིན་ན་ལེ་ད་དེ་ཏཱ་ལའི་བླ་མ་ལྷོ་ཕྱོགས་ལ་ཏཱ་ལའི་བླ་མ་མཐོ་རིམ་སློབ་གྲྭ་ནས་ནི་རྒྱ་ཡིག་ཐོག་ལ་ནི་སློབ་སྦྱོང་ཐོན་མཁན་དེ་འདྲའི་ཡོད་རེད་ཡིན་ན་ལེ་ནི་ང་ཚོའི་དེ་ལ་དེ་ས་མིག་གསལ་བསྒྲགས་ནང་དུ་ཡང་འཛུལ་ཞུགས་བྱེད་མཁན་ཡོད་ད་ལྟའི་བར་དུ་ད་ཧ་ལམ་རག་མེད་པ་འདྲ་བོ་ཅིག་རེད། ད་རེས་ང་འདིར་གོ་སྐབས་འདི་བརྒྱུད་ནས་འདི་ཞུ་ཡས་ལ་ནི། རྒྱ་ཡིག་ཤེས་མཁན་དེ་ཚོ་ད་རྩ་བའི་ད་དུ་ཁག་ཡོད་མ་རེད་ཨ་ལེ་དང་པོ་སོ་སོ་རྐང་པའི་སྒང་ལངས་ཐུབ་པ་བྱེད་དགོས་རེད་དེ་ཡིན་ཙང་ད་ད་ལྟའི་ཆ་ལ་འགྲོ་སྟངས་ཆ་ལ་ཡིན་ན་ད། དེ་གའི་རྒྱ་གར་གྱི་རྒྱལ་ས་ཆེ་ཁག་ནང་ལ་ནི་བི་པི་ཨོ་དང་ཀོལ་སེན་ཏར་དེ་འདྲའི་ཚོང་གི་སྡེ་ཚན་དེ་འདྲའི་ནང་ལ་ཕྱག་ལས་གནང་ག་ཕེབས་དགོས་རེད་ཨེ་ནས་ངས་བསམ་པ་ད་ཨ་ལེ་དང་པོ་སོ་སོ་ཕ་གི་ལ་དེ་གའི་དེ་ནང་ལ་ནི་ཉམས་མྱོང་བསགས་ཨ་ནི་རེད་ད་སོ་སོ་རྐང་པའི་སྒང་ལངས་ཐུབ་པ་བྱས་ཏེ་ལོ་གསུམ་ཙམ་ཕ་གི་ཕྱག་ལས་གནང་རྗེས་དེ་རྗེས་ལ་ནི་ཚུར། རྡ་རམ་ས་ལ་ཚུར་ཕེབས་བྱས་ཚུར་ལོག་ཕེབས་བྱས་ནི་དེ་གའི་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལ་ཡང་རྒྱ་ཡིག་ཚན་པ་གཅིག་ཡོད་རེད་དེ་ནང་བཞིན་སྲིད་བྱུས་ཉམས་ཞིབ་ཁང་ལ་རྒྱ་ཡིག་ནང་ཉམས་ཞིབ་གནང་མཁན་དགོས་གལ་ཆེན་པོ་ཡོད་རེད་ཨ་ནི་དེ་ལ་ཕྱག་ལས་གནང་ག་ཚུར། ཕེབས་རོགས་གནང་ཞུ་ཡ་ཡིན་ད་ང་ཚོ་ད་སོ་སོ་འཐབ་རྩོད་པ་ཅིག་ཡིན་པའི་ཆ་ནས་ནི་དང་པོ་དེ་ལ་སོ་སོ་གི་མི་ཚེ་ནང་ལ་སོ་སོ་གི་རྒྱལ་ཁབ་དང་མི་རིགས་ཀྱི་རྩ་དོན་དེ་ཨང་གི་དང་པོ་བཞག་དགོས་རེད་ང་རང་ཨནི་འདི་བསམ་གི་འདུག་དེ་ཡིན་ཙང་དེ་གའི་ཨནི་ང་ཚོའི་ད་རྒྱ་ཡིག་སློབ་སྦྱོང་ཐོན་མཁན་ཚོ་ངེས་པར་དུ་ད་ཚུར་རྡ་རམ་ས་ལ་ལ་དུ་ཕྱག་ལས་གནང་ག་ཕེབས་རོགས་གནང་ཚུལ་ཞུ་ཡ་ཡིན་ཨནི་སོ་སོའི་སྒྲིག་འཛུགས་ནང་དུ་ཕྱག་ལས་གནང་ན་ནི་སོ་སོ་གི་སྒེར་གྱི་ད་དོན་དག་དེ་ཚོ་ད་ཤུགས་མ་ཐོག་ལ་ད། བྱིན་རླབས་ཁོ་རང་གི་ད་རང་གི་ཤུགས་མ་ཐོག་ལ་འགྲུབ་འགྲོ་གི་རེད་ཨ་ནི་སོ་སོ། སོ་སོ་མི་ཚེ་གི་དེ་རྒྱབ་བཤིག་རྒྱབ་བྱས་བསམ་བློ་རང་བཏང་བ་ན་སོ་སོ་འདོད་བློ་ཁེངས་པ་ཡོང་གི་རེད། སོ་སོ་རྒྱལ་ཁབ་དང་མི་རིགས་ཉག་ཕྲ་བའི་གནས་སྐབས་སུ་ཨ་ནི་སོ་སོ་ཕྱག་ལས་གནང་ཡས་ཀྱི་གོ་སྐབས་བླངས་ན་ད་འདི་སྐལ་བ་བཟང་པོ་ཞིག་རང་ལ་ངོས་འཛིན་ཞུ་གི་ཡོད་ཨ་ནི་དེ་རྗེས་ཨ་ནི་སོ་སོ་རྒྱ་ཡིག་ནང་ལ་སློབ་སྦྱོང་ཐོན་མཁན་དེ་ཚོ་ཡིན་གཅིག་མིན་གཅིག་ཨ་ནི་རྡ་རམ་ས་ལར་དུ་ཕྱག་ལས་གནང་ག་ཕེབས་རོགས་གནང་ཞུ་ཡ་ཡིན། རེད་ན། ཨ་ནི་གོང་ས་མཆོག་གིས་བོད་ཀྱི་ཆབ་སྲིད་དང་གང་ཐད་ནས་བོད་མི་དམངས་རང་གི་ལག་ཏུ་ཡོད་པའི་མང་གཙོའི་ལམ་ལུགས་ལ་མཐར་འགྱུར་ཐུབ་པ་གནང་དུས་ལྔ་བཅུ་ང་དགུའི་ལོ་ལྟ་བུ་ལ་བོད་གཞུང་གི་སྲི་ཞུ་ལས་དོན་གྱི་ནང་ལ་ལས་བྱེད་བུད་མེད་ཧ་ཅང་ཉུང་ཉུང་རེད་གསུངས་ཀྱི་ཨ་ནི། བོད་གཞུང་གི་སྲི་ཞུ་ལས་བྱེད་ཀྱི་ནང་ལ་བུད་མེད་མང་དུ་ག་དུས་ཙམ་ལ་ཡང་ཕྱིན་འདུག་གས།

མི་ཚང་མ་བློ་མཐོང་རྒྱ་དང་ཐོས་རྒྱ་ཆེ་རུ་ཕྱིན། སློབ་སྦྱོང་དེ་གལ་ཆེན་པོ་ཡིན་པ་དེ་ཧ་གོ་བྱས། བུད་མེད་གཞན་ལ་བུ་མོ་དེ་ཡང་བུ་མོ་སེམས་ཅན་ལྟར་རང་བཞིན་གྱིས་སྟབས་བདེ་ཞིག་རང་སྐྱོན་རིང་བ་དང། དེ་འདྲའི་དུ་བ་ལ་སློབ་སྦྱོང་དེ་གལ་ཏེ་ཐོན་སློབ་སྦྱོང་ཐོན་སེམས་ལ་བཅས་ན།
བུད་མེད་སྒྲིག་འཛུགས་ལ་ཕྱག་ལས་གནང་ག་འདུག་སེམས་ལ་མི་གཏོང་ལོ་དེ་བ་ཅི་ནས། མ་རེད། སེམས་པར་འདུག་མང་དུ་ཕྱི་ངན་འདྲ་བོ་ཅིག་ཆགས་སྲིད་ད། ཚེ་རིང་དབྱངས་སྐྱིད་ལགས་རང་གི་འཁྲུངས་ཡུལ་དང་འཚར་ལོངས་གནང་ཡུལ་ག་བ་རེད་དེ་ནས་བོད་གཞུང་གི་ལས་བྱེད་གཅིག་སྟོང་དགུ་བརྒྱ་ཕལ་ཆེར་དགུ་བཅུ་གོ་དྲུག་ཙམ་ནས་དབུ་བཙུགས་པ་རེད། དགུ་བཅུ་གོ་ལྔ་ལགས་འོང།
ངོ་སྤྲོད་གནང་རོགས་གནང་འཁྲུངས་ཡུལ་དང་འཚར་ལོངས་གནང་ཡུལ་དེ་ནས་བོད་གཞུང་གི་སྲི་ཞུ་ནང་བཞུགས་པའི་ལོ་ཡུན་གི་སྐོར། ལགས་སོ། ང་ད་ལྟ་རྒྱ་གར་ལྷོ་ཕྱོགས་མོན་གྷོ་རུ་གཞིས་ཆགས་ལ་སྐྱེས་པ་རེད། ཨ་ནི་གཞི་རིམ་སློབ་གྲྭ་ད་འཛིན་གྲྭ་དང་པོ་ནས་བཅུ་གཉིས་བར་དུ། གཞིས་ཆགས་ཀྱི་སློབ་གྲྭ་རང་ལ་དུས་སློབ་སྦྱོང་བྱས་པ་ཡིན། གཞིས་ཆགས་སློབ་གྲྭ་ནས་འཛིན་གྲྭ་བཅུ་གཉིས་ཐོན་པའི་རྗེས་ལ་ཨ་ནེ་སྦེང་ལོར་མཐོ་རིམ་སློབ་གྲྭ་ལ་ཉེ་བའི་གཙུག་ལག་རབ་འབྱམས། BA། དུས་ཐོན་པ་ལགས་ཨ་ནེ BA དུས་ཐོན་པའི་རྗེས་ལ་ཨ་ནེ། ཡང་རྡ་རམ་ས་ལར་སླེབས་རྗེས་ཨ་ནེ་བོད་མིའི་སྒྲིག་འཛུགས་ནང་དེ་དུས་ལས་བྱེད་གསར་འདེམས་ཀྱི་དུས་སུ་ཡིག་ཚད་བཏང་བ་དང་སྐབས་སུ་ཡག་པོ་རྒྱག་སོང་ཨ་ནེ། དེ་ལ་ཡིག་ཚད་ནང་ལ་འཛུལ་ཞུགས་བྱས་རྗེས་ཨ་ནེ། དགུ་བཅུ་གོ་ལྔ་ལོ་ལ་ལས་བྱེད་ཐོག་མ་དེ་སྐབས་དེ་དུས་བོད་གཞུང་ལ་བོད་གཞུང་ཆོས་རིག་ལས་ཁུངས་ལ་རེད། དགུ་བཅུ་གོ་ལྔ་ལོ་ལ་འཛུལ་ཞུགས་བྱས་པ་ཡིན་པ། ཨ་དེ་ནས་ཆོས་རིག་ལས་ཁུངས་ལ་ལོ་བཅུ་གཅིག་ཅིག་ལས་ཀ་བྱས་རྗེས་ཨ། དེ་རྗེས་ལ་ཕར་ལོ་གཅིག་རིང་ཨ་དེ་གི་ཨ་མི་རི་ཀ་ལ་ད་ལྟ Non Degree ལགས་དང་ལ་དེབ་སློབ་སྦྱོང་བྱེད་ཆེད་ཕྱིན། ཨ་དེ་ནས་ལོ་གཅིག་རྗེས་ལ་ཚུར་ལས་ཨ་འཕྲོད་བསྟེན་ལས་ཁུངས་ལ་ལོ་གསུམ་ཞིག་ལས་ཀ་བྱས་རྗེས། དེའི་རྗེས་ལ་ཨ་ནི་བོད་ཀྱི་ཟློས་གར་ཚོགས་པའི་ནང་ཨ་ནི་ལོ་གསུམ་ནས་གཅིག་ཟློས་གར་ནས་ཚུར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ལ་ཡང་ལོ་གཉིས་རེ་གསུམ་རེ་གཅིག་ལས་ཀ་བྱས་བྱས་དེའི་རྗེས་ལ་ཕྱི་དྲིལ་ལས་ཁུངས་བྱས་དེ་ནས་ཡང་གནས་སྤར་བྱས་བྱས་ཨ་ནི་ད་ལྟ་ཉིས་སྟོང་བཅོ་བརྒྱད་ཀྱི་སྤྱི་ཟླ་བཅུ་གཅིག་ནང་སྲིད་བྱུས་ཉམས་ཞིབ་ཁང་ལ་ད་གང་ཅི་དགུ་བཅུ་གོ་ལྔ་ནས་ད་ལྟ་བར་དུ་ལོ་ཉི་ཤུ་རྩ་གསུམ་ཕལ་ཆེར་ཕྱིན་ཡོད་ཀྱི་རེད། དགུ་བཅུ་གོ་ལྔ་ནས་འགོ་བཙུགས་རྗེས་ཆོས་རིག་ལྷན་ཁང་གི་ནང་ལ་དྲུང་གཞོན་གནང་བ་རེད་པས། ཆོས་རིག་ལྷན་ཁང་སྐབས་དེ་དུས་དྲུང་གཞོན་ལས་རོགས་ས་མིག་ཐོག་ལ་འཛུལ་ཞུགས་ཕྱིན།
ལགས་སོ། དེ་ནས་དཔལ་འབྱོར་ལས་ཁུངས་འགན་ཀྱི།
ལགས། དཔལ་འབྱོར་ལས་ཁུངས་དང་ང་ཕར། ཆོས་རིག་ལས་ཁུངས་ལས་ང་ཕྱིན་ཚར་བའི་རྗེས་ལ། ང། ལོ་གཅིག་ཟིན་པ། དགོངས་པ་ཞུས་རྗེས་སློབ་གྲྭའི་དགོངས་པ་ཞུ་རྗེས་ཕར་ཨ་མི་རི་ཀ། མ་འགྲོ་གོང་ནས་ཉི་མ་བཅོ་ལྔ་རེ་ཟླ་བ་གཅིག་ལྷག་གཅིག་རིང་ང་དཔལ་འབྱོར་ལས་ཁུངས་ལ་དུ་གནས་སྤོས་བཏང་སོང་བ་ལ།
དཔལ་འབྱོར་ལས་ཁུངས་ལ་དྲུང་གཞོན་ལས་རོགས་བྱས། ཨ་ནི་དེ་ནས་འཕྲོད་བསྟེན་ལས་ཁུངས་ལ་ཕྱག་ལས་གནང། ཨ་ནི། དེ་ནས་བོད་གཞུང་ཟློས་གར་ཚོགས་པའི་འགན་འཛིན་གནང། འགན་འཛིན་བཅུ་དགུ་སྟེ། ཡང། སྲིད་བྱུས་ཉམས་ཞིབ་ཁང་གི་དྲུང་ཆེ་ལས་འབར། དེ་ནས་དྲིལ་བསྒྲགས་ལས་ཁུངས་ཀྱི་དྲུང་ཆེ་ལས་འཕར་ཉིས་སྟོང་བཅུ་དྲུག་གི་སྐབས་ལ། དེ་དག་གི་ཉམས་མྱོང་ཡོད་གནང་དུས་དེང་སང་བོད་མིའི་སྒྲིག་འཛུགས་ཀྱི་ནང་ལ་བུད་མེད་ལ་འགན་དབང་ག་འདྲས་ཡོད་རེད་ལགས། ཨོ།
དེང་སང་ད། གྲངས་ཀ་སྔར་ལས་ཅིག་ད་ཡར་རྒྱས་ཤིག་ད་ཕྱིན་ཡོད་རེད། དཔེར་ན། གྲོས་ཚོགས་ནང་ལ་ཡིན་ན་འགའི་བུད་མེད་བཅུ་བཅུ་གཅིག་གཅིག་འཐུས་མི་ཡོད་རེད་བ་ལགས་དེ་ནང་བཞིན་ཨ་ནི། འཛིན་སྐྱོང་བཀའ་ཤག་ནང་ལ་ཡིན་ན་བཀའ་བློན་ནང་ལ་བུད་མེད་གཅིག་ཡོད་རེད་དེ་ནང་བཞིན་ཨ་ནི། དྲུང་ཆེ་གི་གནས་རིམ་ནང་ལ་བུད་མེད་ད་ད་ལྟའི་ཆར་ལ་གསུམ་ཡོད་རེད་ཨ་ནི་དེ་ནང་བཞིན་ས་གནས་འགོ་འཛིན་ལ་འགའི་ལྔ་དྲུག་གཅིག་ཡོད་ཡོང་བ་ཡོད་ག་ཚོད་འདུག་ཟེར་ད་ག་ཚོད་མང་དུ་འགྲོ་བཞིན་པ་རེད་ལགས་འོང་ལགས། ཨ་ནི། བུད་མེད་ཀྱིས་འགན་འཛིན་གནང་དུས་མ་འདྲ་བ་ག་རེ་འདུག་ག་ལགས། མ་འདྲ་བ་ད་བུད་མེད་ཡིན་པ་བྱས་ནས་འགན་འཛིན་གནང་ན་དམིགས་བསལ་ད་ང་རང། སྒེར་གྱི་འདུ་ཤེས་ཞེ་ན་དེ་ཚོ་བ་སྐད་ལེགས་མི་འདུག་མི་ཚེ་བུད་མེད་ཡིན་པའི་ཆ་ནས་ཅིག་ཡོད་ར། སུ་ཅི་ང་རེ་ད་གཅིག་པ་འདྲ་ཅིག་རེད་བཤད་ཡིན་ན་ལེ་ད། སྐྱབས་མགོན་རིན་པོ་ཆེ་གི་དུས་རྟག་ཏུ་བཀའ་སློབ་ཅིག་སྐྱོན་གནང་གི་ཡོད་རེད་ཨ་ནི། འགན་འཛིན་གྱི་སྡེ་ཚན་ཁོངས་ལ་ཨ་ནི། རྒྱལ་སྤྱིའི་གི་ད་འགོ་ཁྲིད་ནའང་རེད་གང་ཅི་བུད་མེད་དེ་ཡར་སླེབས་ན་བུད་མེད་ཟེར་མཁན་དེ་ད་རང་བཞིན་ཁོ་རང་གི་ད་སོ་སོ་རང་ཆས་ལ་ཡོད་པའི་ཡོན་ཏན་དེ་གི་ད་ཅིག་དང་སེམས་པ་ཆུང་ཆུང་བྱས་སེམས་པ་བཟང་པོ་བྱས་ཨ་ནི་ཏོག་ཙམ་ཚོར་བ་རྣོ་པོ་བྱས་དེ་འདྲའི། ཨ་ནི་བྱམས་དང་སྙིང་རྗེ་དང་དེ་འདྲ་ཏོག་ཙམ་དང། རང་བཞིན་རྐྱེན་གྱིས་དང། ཏོག་ཙམ་ཡག་ག་ཡོད་ཡིན་ཙང། གང་ཅི་ཐེ་བར་འཛིན་གྱི་དང་ཕན་ནུས་འདྲ་ཅིག། ཤུགས་ཆེན་པོ་ཡོང་གི་རེད་ཡང་ནས་ཡང་དུ་བཀའ་གནང་གི་འདུག་ལ། འདི་གི་དང་སོ་སོ་འདི་ལ་ནི་ཡིད་ཆེས་འདྲ་ཅིག་ཆེ་ཆེ་དང། ངས་དེ་འདྲ་ཡིན་གྱི་རེད་དང། བུ་ལས་དེ་ལྷག་པ་འདྲ་པོ་ཅིག། སེམས་པ་གང་ཡིན་ན་ཏོག་ཙམ་དགོངས་པ་རྒྱ་ཆེན་པོ་ཅིག། བྱེད་དགོས་རེད་འདུག་འོན་ཏེ་དུས་རྒྱུན་དུ་སེམས་པའི་ནང་ལ་དེ་འདྲས་འདུག་ད་ཏོག་ཙམ་མ་འདྲ་འདྲ་ཅིག་དགོས་རེད་ད་སོ་སོ་གི་རྒྱུད་ལ་ཡོན་ཏན་ཡོད་ན་མེད་ན་གང་ཅི་རང་ཆས་སུ་ཡོད་པའི་ཅིག་ད་ནམ་རྒྱུན་བུ་དང་ཏོག་ཙམ་མ་འདྲ་བ་སེམས་པ་ཆུང་ང་ད་དེ་འདྲས་ཅིག་ཡོད་ར་ལ་འོན་ཏེ་དེ་འདྲས་ད་སོ་སོ་ནང་ལ་ཡོད་ན་མེད་ན་གང་ཅི་དེ་འདྲས་ཅིག་ལ་འབད་བརྩོན་འདྲ་ཅིག་བྱེད་དགོས་རེད་འདྲ་ཅིག་སེམས་པ་ལ་ཨེ་འདྲས་འདྲ་བ་ཅིག་དྲན་གྱི་འདུག། སྤྱིར་བཏང་ད་ཚེ་རིང་སྐྱིད་ལགས་ཀྱིས་བོད་པའི་བཙན་བྱོལ་སྤྱི་ཚོགས་རང་འགྲིམ་གནང་ཡོད་རེད་དེ་ནས། བོད་གཞུང་གི་ནང་ལ་ལོ་བསྡོམས་ན་དེ་གའི་ཞབས་ཕྱི་ཞུས་གནང་ཡོད་དུས། བུད་མེད་ཀྱི་གླིང་གཞི་མང་པོ་ཡོང་གི་འདུག་ག་དེང་སང་ཁྱེད་རང་གི་སྐུ་སྒེར་གྱི་ངོས་ནས་དཔེར་ན་བོད་པའི་སྤྱི་ཚོགས་ཡིན་ནའང་རེད་བོད་གཞུང་གི་མཐུན་རྐྱེན་གནང་བ་དང་དབུ་ཁྲིད་པ་ལ་ཡིན་ནའང་རེད་བུད་མེད་ལ་ཨ་ནི་ཅིག་མ་ཚང་བ་མ་འགྲིག་པ་འདྲ་ལོ་དེ་གའི་ནང་ལ་གཟིགས་རྒྱུ་གང་བྱུང་ངས་ཡང་མིན་ན

འདི་སྐབས་སུ་བུ་མོ་ལ་ནི་མང་བྱས་ལྟ། དེ་འདྲའི་ཁ་ཉུང་ཉུང་ཉམ་ཆུང་ཆུང་སྡོད་དགོས་རེད་ཞིག་བཏབ་སྟེ་ཡིན་ནའང་དེང་སང་ད། ད་ནི་བུ་དང་བུ་མོ་འདྲ་མཉམ་མིན་ལ་ལྟ་ཐོག་རྒྱ་མཐོང་རྒྱ་ཡར་རྒྱས་འགྲོ་གི་ཡོད་རེད་དེང་སང་ཚུལ་ཁྲིམས་དང་འདྲེས་སྐབས་སྐབས་ལ། བུ་ལས་བུ་མོ་ཏོག་ཙམ་ཡང་ཁ་སང་ང་དང་གདེང་ཚོད་ཆེ་བ་འདྲ་ཅིག་ཨེ་འདྲས་འདྲ་ཅིག་ཡང་རྒྱུ་བ་རེ་ཅིག་འགྲོ་བཞག་ཅིག་གི་མཐོང་རྒྱུ་འདུག། གཞུང་གི་ཁྱབ་ཁོངས་དང་སྤྱི་ཚོགས་ནང་ལོགས་ལ་བུ་མོ་ལ་ཡ་ཕོ་ལས་ནི་ཞན་པའི་མཐུན་རྐྱེན་ཉུང་ང་སོགས་དང་ཨེ་འདྲས་ཀྱི་སྐྱོན་ཆ་གང་ཞིག་འདུག་གས།

ལས་བྱེད་འདེམས་བསྐོ་ལྷན་ཁང་གི་དྲུང་ཆེ་ལ་དུས་བཟོ་བར་གནས་སྤོ་བཏང་གནང་སོང། ནོར་ལྷ་ཚེ་རིང་ལགས་སྲི་ཞུ་བ་རྙིང་པ་ཆགས་ཀྱི་ཡོད་དུས་ད་ད་དུང་ཁྱེད་ཀྱི་མི་ཚེའི་རྨི་ལམ་དང་འདི་རེ་བ་ག་འདྲས་རེ་ཡོད་ན་ལགས། ནམ་རྒྱུན་ང་རང་གཤིས་ཀ་ཁོ་རང་ཏོག་ཙམ་ཅིག་རེ་བ་དང་རྒྱ་ཡལ་དང་ཨེ་འདྲས་ཤུགས་ཆུང་བ་དེ་རེད། དེ་མེད། དམིགས་ཡུལ་མཐོན་པོ་སྲིད་མ་དེ་འདྲའི་གཤིས་ཀ་ཁོ་རང་གི་དེ་འདྲའི་བསམ་གྱི་མེད་དེ་གང་ཅི་སོ་སོ་ད་ཞབས་ཕྱི་ཞུ་རྒྱུ་རིང་ལ་ཞབས་ཕྱི་ད་ཡག་པོ་ཞུ་ཐུབ་པའི་གི་རེ་བ་དང་སྨོན་ལམ་ང་རང་ནམ་རྒྱུན་སྨོན་ལམ་ན་རྒྱལ་བའི་བོད་སྤྱི་པའི་རྩ་དོན་སྒྲུབ་པ་ལ་ཨ་ནི་ང་ལ་ད་སྙིང་སྟོབས་དང་ལྷག་བསམ་དང་སེམས་ཤུགས་དང་དེ་ནང་བཞིན་འཕྲོད་བསྟེན་དང་དེ་འདྲའི་གང་ཅིའི་ཐད་ནས་མཐུན་འགྱུར་དེ་ག་ཅིག་དེ་འདྲའི་གནང་རོགས་གནང་ཟེར་ཨ་ནི་དེ་ལ་ཡང་འགོག་རྐྱེན་དང་བར་ཆད་དེ་ཚོ་ཨ་ནི་བཟློག་པར་ཤོག་ན་ནམ་རྒྱུན་ནས་ད་རྩ་དོན་སྒྲུབ་པའི་གི་ཆེད་དུ་ད་ག་རེ་ཡོད་ན་ང་དེ་སྨོན་ལམ་དུ་རྒྱབ་པའི་ལམ་སེམས་ཤེས།